ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་བོད་སྐད་སྡེ་ཚན་རེད། དེང་སྐབས་རྒྱ་ནག་གི་ས་ཁང་ཁྲོམ་རར་དཀའ་ངལ་ཧ་ཅང་ཆེན་པོ་ཞིག་འཕྲད་བཞིན་ཡོད་པ་མ་ཟད་དུས་རྒྱུན་གྱི་ས་ཁང་ཁྲོམ་རའི་དཀའ་ངལ་དེ་ཚོ་སེལ་བྱེད་ཀྱི་ཐབས་ལམ་དེ་ཚོ་ཡང་བེད་སྤྱོད་མེད་པ་ཆགས་ཡོད་པ་རེད། བྱས་ཙང་ད་རིང་ང་ཚོའི་དཔྱད་ཞིབ་ལས་རིམ་འདིའི་ནང་གནད་དོན་དེའི་སྐོར་ལ་ཡང་གླེང་སློང་ཁག་ཅིག་ཞུ་གི་ཡིན། རྒྱ་ནག་གི་ཁང་ཚོང་དཀའ་ངལ་དེ་ཡིན་ན་དེ་རིང་ཁ་སང་རྒྱ་ནག་ལ་འཕྲད་པའི་དཔལ་འབྱོར་དཀའ་ངལ་ནང་གི་ད་ཆ་ཤས་གལ་ཆེ་ཤོས་དེ་རེད་ཅེས་བཤད་དགོས་རེད། དེ་འདྲའི་སོང་ཙང་ང་ཚོས་ཁང་ཚོང་སྐོར་ལ་ཡང་རིམ་པས་བྱས་བྱས་ཡིན་ན་ལས་རིམ་གསུམ་ཞུ་གི་ཡིན་ཅེས་བཤད་པའི་རྗེས་ལ་ཡིན་ན་ལས་རིམ་དང་པོ་དང་གཉིས་པ་ཕྱིན་ཚར་བར་ད་གསུམ་པོ་དེ་བཤད་མ་ཐུབ་པར་གནད་དོན་གཞན་པ་བཤད་དགོས་བྱས་སོང་ད་ད་རིང་ང་ཚོས་གསུམ་པོ་དེ་མུ་མཐུད་བྱས་ཞུ་གི་ཡིན། ད་ང་ཚོས་ལས་རིམ་དང་པོ་དེའི་ནང་ལོགས་ལ་ཡང་རྒྱ་ནག་གི་ཁང་ཚོང་ཁྲོམ་ར་དེ་ཆགས་ནས་དུས་ཚོད་རིང་པོ་ཕྱིན་ཡོད་མ་རེད་བྱས་ཙང་དང་པོ་གང་འདྲ་ཆགས་ཡོད་མེད་དང་ཆགས་པའི་སྐབས་ཀྱི་རྩ་བའི་ཐོག་གི་སྐྱོན་ཆ་འབྱོར་བ་དང་དེ་ཚོ་སྐྱོན་ཆ་དེ་ཚོ་ཡིན་ན་དེ་རིང་ཁ་སང་དཀའ་ངལ་འཕྲད་ཡག་གི་རྨང་གཞིའི་རྒྱུ་མཚན་ཆགས་སྐོར་དེ་ཚོའི་སྐོར་ལ་ཡང་བགྲོ་གླེང་ཞུས་པ་རེད། ཨ་གཉིས་པ་དེ་ནང་ད་ཁང་ཚོང་གི་ཁྲོམ་རའི་ནང་ལོགས་ཀྱི་བཟོ་ཚོང་ལས་ཁང་ཆེན་པོ་ཞེ་དྲག་དེ་ཚོ་ལ་ཡང་བུ་ལོན་གཡར་ཡག་དང་དེ་ཚོ་ཞེ་པོ་ཤུགས་ཆེ་དྲགས་ཁང་པ་བཙོང་ཡག་དེ་ཚོ་རྒྱ་ཆེ་དྲགས་བྱས་དཀའ་ངལ་གང་འདྲ་འཕྲད་ཀྱི་ཡོད་མེད་དེ་གཙོ་བོ་དེ་ད་དེ་རིང་ཁ་སང་རྒྱ་ནག་ནང་ལོགས་ལ་ཡང་ཁང་ཚོང་རྒྱག་མཁན་གྱི་བཟོ་ཚོང་ལས་ཁང་ཆེ་ཤོས་གཉིས་ཧང་ཏཱ་ཟེར་ཡག་དང་པི་གུ་ཡན་ཟེར་ཡག་དེ་གཉིས་གཉིས་ལ་ཡང་དཀའ་ངལ་འཕྲད་བསྡད་པས་ཁོ་གཉིས་དཔེ་མཚོན་བྱས་བྱས། ཨ་ནི་ངོ་སྤྲོད་བྱས་བྱས། ད་དེ་རིང་ཁ་སང་རྒྱ་ནག་གི་ཁྲོམ་རའི་གནས་སྟངས་ཀྱི་སྐོར་ལ་ཡང་ཡིན་ན་ངོ་སྤྲོད་ཞུས་པ་རེད། ད་ད་རིང་ངས་ལས་རིམ་འདི་ནང་གཙོ་བོ་ག་རེ་ཞུ་དགོས་བསམ་སོང། ད་སྤྱིར་བཏང་བྱས་ན་ས་ཁང་གི་ཚོང་ཁོ་རང་ལ་ཡང་དཀའ་ངལ་འཕྲད་ས་དེ་ཡིན་ན་འཛམ་བུ་གླིང་ས་ཆ་ག་པར་ཡིན་ན་མཐོང་ཡག་ཡོད་པ་རེད་འདི་སྔར་ཞུས་པ་ནང་བཞིན་བྱས། སྤྱིར་བཏང་བྱས་ན་ལོ་ལྔ་དང་ལོ་བཅུ་ཟིན་དེའི་ནང་ལོགས་ལ་ཡང་ཨ་མི་རི་ཀའི་ནང་ལོགས་ལ་མཐོང་ཡག་འདུག་ག་དེ་རིང་ཁ་སང་དཔེར་ན་ཆ་བཞག་ཡང་ཨ་མི་རི་ཀའི་ནང་ཁང་པའི་ཚོང་དེ་མར་ཆག་པའི་སྐབས་དེ་རེད། དེ་ནང་བཞིན་བྱས་ཁོའི་རྒྱ་མཚོའི་རྦ་རླབས་ནང་བཞིན་ཡར་ཕྱིན་མར་ཟག་བྱས་བྱས་ཁོ་རང་བཞིན་རེད། ད་ཡིན་ནའི་ལས་མང་པོ་གཅིག་ཟེར་ཡ་བྱས་པས་ན། ད་རེས་ཡིན་ན་རྒྱ་ནག་གི་ཁང་ཚོང་འཕྲད་པའི་དཀའ་ངལ་དེ་ཡིན་ན་སྤྱིར་བཏང་ཁོའི་ཁྲོམ་རའི་འགྲོ་སྟངས་ནང་བཞིན་བྱས་ཡར་དེ་ཡར་ཕྱིན་མར་མར་ཟག་ཡག་འབྱོར་བ་དེ་མ་རེད་དེ་ལས་ཆེ་བ་ཅིག་ཡོད་རེད། ཨ་ནི་འདི་གང་འདྲ་དམིགས་བསལ་ཡིན་ན་ཁང་ཚོང་ལ་ཡ་དཀའ་ངལ་འཕྲད་པའི་སྐབས་དེ་རྒྱལ་ཁབ་ག་གི་ཡིན་ནའི་རེད། ཁྲོམ་ར་ག་གི་ནང་ཡིན་པ་ཡིན་ནའི་རེད་དཀའ་ངལ་སེལ་ཡག་གི་ཐབས་ལམ་དེ་ཁ་ཤས་ཅིག་ཡོད་རེད། རྒྱ་ནག་ནང་ལོགས་ལ་དེ་རིང་ཁ་སང་ཐབས་ལམ་དེ་ཚོ་བེད་སྤྱོད་བཏང་ནས་ལས་དཀའ་ངལ་དེ་སེལ་མ་ཐུབ་པའི་ཨ་ནི་རྣམ་པ་དེ་ཤུགས་ཆེ་རུ་ཆེ་རུ་འགྲོ་གི་འདུག་དེ་འདྲའི་སོང་ཙང་ག་རེ་བྱས་བྱས། རྒྱ་ནག་གི་ད་དེ་རིང་ཁ་སང་འཕྲད་བཞིན་པའི་ཨ་ཁང་ཚོང་གི་དཀའ་ངལ་དེ་སྤྱིར་བཏང་གི་རྒྱུན་གཏན་ལག་ཆ་དེ་ཚོ་བེད་སྤྱོད་བཏང་ནས་ཕན་ཐོགས་མེད་པ་དང་ཨ་ནི་སེལ་ཁག་པོ་ཡོད་པའི་རྒྱུ་མཚན་ག་རེ་ཡིན་མེད་སྐོར་ལ་ཡང་ངས་དོན་དག་ཁ་ཤས་ཅིག་སྐོར་ལ་ཡང་ཡིན་ན་གླེང་སློང་ཞུ་གི་ཡིན། ཨ་ལས་གནས་ཚུལ་དེ་ངོ་སྤྲོད་ཞུས་པ་ལ་ཡང་རྒྱ་ནག་ཁང་ཚོང་སྐོར་གྱི་གནས་ཚུལ་འདི་མང་པོ་ཞེ་པོ་ཞིག་བལྟས་པ་ཡིན། ངས་དེ་ལ་ཡང་དཔེ་མཚོན་ཞུ་རྒྱུ་ག་རེ་ཟེར་ན་བདུན་ཕྲག་གཉིས་གསུམ་ཕྱིན་ཚར་སོང། ཟླ་བ་བརྒྱད་པའི། ཚེས་པ་ཉི་ཤུ་རྩ་གཉིས་ཉིན་ག་དེ་ནིའུ་ཡོག་ཐའིམ་སི་གསར་ཤོག་འདིའི་མདུན་ཤོག་ལ་ཡ་ཡི་རྒྱ་ནག་གི་ཁང་ཚོང་དཀའ་ངལ་དེ་སེལ་ཁག་པོ་ཡོད་པའི་རྒྱུ་མཚན་ག་རེ་རེད་ཟེར་གྱི་འདུག་ད་རིང་ངས་འདིའི་བརྗོད་གཞིའི་གླེང་བརྗོད་ཀྱི་འགོ་བྱང་འདི་དང་གཅིག་པ་ཆགས་སོང་ངས་དཔེ་བལྟས་བྱས་ཞུས་པ་ཡིན། བྱས་ཙང་རྩོམ་འདི་འདྲ་ཞིག་བཏོན་སོང། རྩོམ་གོ་གཏུགས་སུ་འགོ་བཙུགས་པ་ད་ག་ཡིན་ཁོང་ཚོས་དཔེ་མཚོན་ཞིག་བཞག་ཤག་འདི་ནང་ག་རེ་འདུག་ཟེར་ན། ཉིས་སྟོང་བཅུ་དྲུག་ལོ་ལ་ཡིན་ན་རྒྱ་ནག་གི་ཁང་ཚོང་དཀའ་ངལ་འཕྲད་པ་རེད་བྱས་ཙང་ཁང་ཚོང་དཀའ་ངལ་འཕྲད་པའི་སྐབས་དེ་ཡིན་ན་ཏང་དེ་དེ་ནིའུ་ཡོག་ཐའིམ་གསར་ཤོག་གི་མདུན་སྒོ་ར་ཡ་རྩོམ་འདི་འགོ་འཛུགས་སྟངས་དེ་རེད་ད། ཉིས་སྟོང་བཅུ་དྲུག་ལོར་ཡང་ཁང་ཚོང་དཀའ་ངལ་འཕྲད་པའི་སྐབས་དེ་ཡིན། ལོ་དེའི་ཟླ་བ་གཉིས་པའི་ནང་ལོག་ལ་ཡང་རྒྱ་ནག་གི་དབུས་དངུལ་ཁང་གི་འགོ་འཛིན་ཀྲོའུ་ཞའོ་ཁྲོན་གིས་དངུལ་ཁང་གི་འགོ་ཁྲིད་དེ་གང་ག་རུག་རུག་བྱས་བྱས་ག་འདྲ་བྱས་བྱས་ཡིན་ན་དངུལ་ཁང་གིས་ད་མི་སྒེར་ལ་ཡང་ཁང་པའི་བུ་ལོན་བཏང་ཡག་དེ་ཚོ་ལས་སླར་ག་འདྲ་གཏོང་དགོས་ཀྱི་ཡོད་མེད་དང་ཁང་པའི་བུ་ལོན་གྱི་སྐྱེད་ཀ་དེ་མར་བཅག་ཡག་གི་སྲིད་ཇུས་ཁ་ཤས་ཅིག་མར་གསལ་བསྒྲགས་བྱས་པ་རེད། སྐད་ཆ་དེ་བཤད་ནས་དུས་ཚོད་ཐུང་ཐུང་ཅིག་ལས་མ་ཕྱིན་པ་ད་ག་ལམ་སང་སྐད་ཆ་དེ་གི་ཅིག་གྲམ་བྱས་རྒྱ་ནག་ནང་ལོག་དང་དངུལ་ཁང་ཚང་མ་ལོག་གི་བུ་ལོན་གཡར་གར་ཡོང་མཁན་དང་ལམ་སང་ཁང་པའི་གོང་དེ་ཚོ་ཡར་འཕར་ཁང་པ་ཉོ་ཡག་མང་ཕྱིན་ཁང་པ་རྒྱག་མཁན་གྱིས་ས་ཉོ་ཡག་མང་ཕྱིན་ཁང་པ་གསར་པ་རྒྱག་ཡག་གི་འཆར་གཞི་དེ་ཚོ་དཔེ་རྒྱ་ཆེར་ཕྱིན་བྱས་གང་ལྟར་དུས་ཚོད་ཐུང་ཐུང་ཉི་མ་ཁ་ཤས་ཤིག་ཁོ་རའི་ནང་ལོག་ལ་ཡ་དཔེ་རྒྱ་ནག་གི་ས་ཁང་གི་ཁྲོམ་ར་དེ་འཁྲུག་རུ་ཞེ་པོ་ཕྱིན་བྱས་དེའི་སྔོན་ལ་འཕྲད་བཞིན་པའི་དཀའ་ངལ་དེ་གས་དེ་ཧ་ལམ། མི་གང་ལོག་བརྗེད་ཡག་གི་བཟོ་ལྟ་བྱས་བྱས་དེ་གས་ཅིག་གི་འགྱུར་ལྡོག་ཆེན་པོ་བཏང་ཐུབ་པ་རེད་ཟེར། དེ་ད་ག་ནང་བཞིན། ཨ་ནི་ཨ་འདི་དེ་རྩོམ་འདིའི་ནང་ལོག་ལ་ཡང། ཁ་སང། གཟའ་པ་སངས་ཉིན་ག་ཚེ་འགྲིག་ཤག་ཟླ་བ་བརྒྱད་པའི་ཚེས་བཅོ་བརྒྱད་ཉིན་ག་ཚེ་རི་དང་རྒྱ་ནག་དབུས་དངུལ་ཁང་གི་ད་ག་ནང་བཞིན་གྱི་ཚོགས་འདུ་ཞིག་འཚོགས་བྱས། སྐྱེད་ཀ་ཆུང་རུ་བཏང་ཡག་དང་བུ་ལོན་ལས་སླར་བཏང་ཡག་དང་འདི་གས་དེའི་སྲིད་ཇུས་གསར་པ་འདྲ་ཁ་ཤས་ཅིག་མར་བཤད་ཤག་དེ་བཤད་པའི་རྗེས་ལ་ཡིན་ན་ད་ལྟ་བར་དུ་ད་ཉི་མ་ཁ་ཤས་ཕྱིན་པའི་རྗེས་ལ་རྒྱ་ནག་གི་ས་ཁང་ཁྲོམ་ར་ལ་ཡང་ཤུགས་རྐྱེན་འདྲ་ཁྱོན་མ་ཐེབས་བྱས་བྱས་ད་དུང་ཁང་པའི་གོང་དེ་ཚོ་ཞེ་པོ་ཅིག་མར་ཆག་པ་ཨ་ནི་ཁང་པ་ཉོ་མཁན་མང་རུ་མ་ཕྱིན་བྱས་བྱས་དེ་གས་དེ་གཙོ་བོ་དེ་ལྟར། དེ་སྔོན་ང་ཚོས་ལས་རིམ་གཉིས་པའི་ནང་ཞུས་ཚར་བ་རེད། རྒྱ་ནག་གི་ཁང་ཚོང་རྒྱག་མཁན་གྱི་བཟོ་ཚོང་ལས་ཁང་དེ་ཚོ་བུ་ལོན་སྤྲད་མ་ཐུབ་བྱས་དཀའ་ངལ་ཞེ་པོ་ཅིག་ཡོད་རེད། དེ་ཚོ་ཡིན་ན་གཅིག་རྗེས་གཉིས་མཐུད་ཀྱིས་ད་དུང་གསར་པ་ཐོན་བསྡད་ཡོད་རེད་ཟེར་བྱས། ཁོས་རྩོམ་དེ་འདི་འདྲས་ཤིག་འགོ་བཙུགས་ཤག་བྱས་ད་འདི་ནས་ཡིན་ན། དེའི་སྔོན་གྱི་ཁང་ཚོང་ལ་ཡང་དཀའ་ངལ་འཕྲད་པའི་སྐབས་དེ་དཀའ་ངལ་སེལ་ཡག་གི་ཐབས་ཤེས་ཅིག་ཡོད་རེད་པ་དེ་ཚོའི་ནུས་པ་དེ་སྐྱོ་རུ་ཞེ་པོ་འགྲོ་གི་ཡོད་པའི་དཔེ་མཚོན་འདི་ཡིན་ན་གསལ་ཤོས་དང་དངོས་གསལ་དོད་ཤོས་ཅིག་འདུག་ད་རེས་ཁ་སང་ཞུས་པ་ཡིན་ད་ལྟ་འདི་ངས་རྩོམ་དེ་ངོ་སྤྲོད་ཞུ་ཡག་དེ་ཡིན་ན་ཟླ་བ་བརྒྱད་པའི་ཚེས་ཉི་ཤུ་རྩ་གཉིས་ཞིག་གི་རེད་པ་ད་འདས་པའི་ཉིན་མ་ཁ་ཤས་ཀྱི་ནང་ལོགས་ལ་ཡང་རྒྱ་ནག་གཞུང་གིས་ད་དཔེ་ཁང་ཚོང་སྐྱོབ་ཡག་ཆེད་དུ་སྲིད་ཇུས་གསར་པ་འདྲ་མང་པོ་ཞེ་པོ་ཅིག་བཏོན་སོང་ཉིན་མ་བཅུ་ཙམ་ཞིག་གོང་ལ་ཡང་འགོ་བཙུགས་བྱས་ད་རྒྱ་ནག་ནང་ལོགས་སྤྱི་བཏང་ཁང་པ་ཉོ་ཡག་ལ་ཡང་ཐུགས་རྒྱུས་ཡོད་མཁན་ཡིན་ན་ཕལ་ཆེར་མཁྱེན་གྱི་རེད། རྒྱ་ནག་ནང་བར་སྐབས་ཅིག་ཁང་པ་ཉོ་མཁན་མང་པོ་ཞེ་པོ་ཅིག་ཁང་པའི་གོང་ཞེ་པོ་ཅིག་འཕར་བྱས། ཞི་ཅིན་ཕིང་གིས་ཁང་པ་ཟེར་མཁན་དེ་ཡིན་ན། མི་བསྡད་ས་རེད་མི་ཤེས་ཏེ་ཕ་གིའི་སྒོ་དེ་འགྲིམ་འགྲུལ་དང་ཧམ་ཚོང་རྒྱག་ས་ཞིག་མ་རེད་ཅེས་ལབ་པའི་རྗེས་ལ་རྒྱ་ནག་གི་ཁང་པ་ཉོ་ཡག་ལ་ཡ་ཚོད་འཛིན་བྱེད་ཡག་གི་སྲིད་ཇུས་མང་པོ་ཞེ་པོ་ཅིག་བཟོས་བཞག་རེད། དཔེར་ན་ཆ་བཞག་ན་གྲོང་ཁྱེར་ཁང་པ་མང་པོ་ཞེ་པོ་ཅིག་ཉོ་ས་དེ་ཚོ་ལ་ཡ་གྲོང་ཁྱེར་ཁོ་རའི་ནང་ལོག་ལ་ཡ་ཐེམ་ཐོ་མེད་པ་ཡིན་ན་གྲོང་ཁྱེར་ཁོ་རའི་ནང་བསྡད་ཡག་གི་ཐོབ་ཐང་མེད་པ་ཡིན་ན་ཁང་པ་ཉོ་མ་ཆོག་གི་དང། དེ་ནས་ཡིན་ན་ཁང་པ་གཉིས་པ་ཉོས་པའི་སྐབས་དེ་ཡིན་ན་ཁང་པ་དང་པོ་དང་མ་འདྲ་བུ་ལོན་གཡར་དུས་ཙམ་པ་སྐྱེད་ཀ་ཞེ་དྲག་མཐོ་ཡོད་རེད་དེ་མ་ཟད་ཡིན་ན་ཁང་པ་དང་པོ་གཉིས་པ་ཉོ་དུས་ཙམ་པ་ཁང་པ་གཉེར་ལ་ཡང་སོ་སོའི་ངོས་ནས་དངུལ་གྱི་བརྒྱ་ཆ་ཞིག་སྟོན་དགོས་པ་དེ་ཞེ་དྲག་མཐོ་ཡོད་རེད་དེ་འདི་གསུམ་དེ་ལྟར་སྲིད་ཇུས་མང་པོ་ཞེ་པོ་ཅིག་བཟོས་བཞག་ཡོད་རེད། ཧ་ལམ་འདི་ག་ཚང་མ་ལོག་པེ་ཅིན་ནས་འགོ་བཙུགས་བྱས་ཡིན་རེད་ཧྲང་ཧའེ་དང་ཀོང་ཀྲོའུ་དང་ཧྲེན་ཀྲེན་ད་དེ་ཚོའི་གྲས་ཡིན་ན་རྒྱ་ནག་སྤྱི་བཏང་གི་ཁང་པའི་ཁྲོམ་ར་དེ། ཁོ་ཚོས་རིམ་པ་གསུམ་གོ་སོབ་དེ་ཅིག་ཡལ་བྱེད་ཀྱི་རེད། རིམ་པ་དང་པོ་ད་ངས་ད་ལྟ་ཞུས་པའི་ཡིན་ན་གྲོང་ཁྱེར་ཆེ་ཤོས་དུ་སུ་བྱས་ད་དེ་ཚོ་ནང་གོང་ཆེ་ཤོས་རེད། ཁྲོམ་ར་མ་བཟོ་ནས་ཚ་ཤོས་དེ་ན་ལས་དེ་བ་དེ་ནས་ཡིན་ན་རིམ་པ་གཉིས་པ་དེ་ག་དེ་གྲོང་ཁྱེར་དེ་ག་ཁ་ཆེ་ཆེ་རིམ་པ་གསུམ་པ་ཆེ་ཆེ་ད་ལྟ་ལྷ་ས་ག་གི་ལས་དགོས་ན་ངས་རྩད་ཆོད་ཁ་ཆེ་བ་ལས་ཧ་གོ་ངོ་འདུག་ཕལ་ཆེར་ཁ་ཤས་བྱས་ན་རིམ་པ་གསུམ་པ་ཡིན་ན་གཉིས་པ་ཡིན་ན་འདི་ཅིག་ལས་དེ་ཡོད་ས་རེད་ད་གང་ལྟར་སྲིད་ཇུས་དེ་ཚོར་འགྱུར་ལྡོག་བཏང་བྱས་ཚོད་འཛིན་བྱས་འབྱོར་བ་དེ་ག་ད་ལམ་མེད་པའི་སུབ་ལྟར་བྱས་བཟོས་བཞག་དེ་བཟོས་པའི་རྗེས་ལ་ཡིན་ན། ཁ་སང་ཕལ་ཆེར་ངས་ལས་རིམ་གཉིས་པ་དེ་ནང་ཞུས་པའི་དེའི་སྐབས་དེ་ཡིན་ན། མེད་པ་བཟོས་པའི་སྐབས་དག་རེད། པེ་ཅིན་ལྟ་བུ་ལ་ཡང་ཁང་པ་ཉོ་མཁན་གྱི་གྲངས་ཀ་ལྟར་དུ་ཏོག་ཙམ་མང་ཕྱིན་བཞག། ཇུས་གསར་པ་དེ་དེ་དངོས་སུ་ལག་བསྟར་བྱས་བྱས་ད་ད་དུང་ཉི་མ་བཅུ་ཙམ་ཕྱིན་བསྡད་ཡོད་རེད་པ། གལ་སྲིད་ངས་དྲ་བ་ལས་གནས་ཚུལ་མང་པོ་ཞིག་བལྟས་པས་དེ་ཚོ་གཟིགས་ཡག་བྱས་པ་ཡིན་ན། ད་འདས་པའི་ཉི་མ་བཅུའི་ནང་ལོགས་ཡ་གྲོང་ཁྱེར་ཕྱི་རིལ་ཕྱི་དེ་གང་ག་ལོག་གིས་ཁོས་ཚོད་འཛིན་བྱེད་ཡག་གི་སྲིད་ཇུས་དེ་གའི་མེད་པ་བཟོས་བྱས་ཁང་པ་སུས་ཉོས་ནའི་ཉོ་ཡག་ཡོད་པ་དང་ད་ག་ནང་བཞིན་ཡིན་ན་ཁང་པ་གཉིས་པ་གསུམ་པ་ཉོས་པ་ཡིན་ན་ཁང་པ་དང་པོ་ཉོ་དུས་ནང་བཞིན་གྱི་སྐྱེད་ཀ་མང་ཉུང་སྤྲད་ཡག་དེ་ཡིན་ན་གཅིག་པ་བཟོ་ཡག་དང་ཨ་ད་ག་ནང་བཞིན་ཁ་ཤས་རེ་ཞིག་ད་ལྟ་འདི་སྤྲད་འགྲོ་འདུག་པ་ཁང་པ་ཉོ་དུས་ཙམ་པ་ད་དེ་གཉེར་རྒྱ་ནག་གི་ཁང་པ་ཉོ་དུས་ཙམ་པ་བུ་ལོན་གཡར་དུས་བརྒྱ་ཆ་སུམ་ཅུ་སོ་སོའི་དངུལ་སྟོན་དགོས་རེད་ཉུང་ཤོས་ལ་ཁང་པ་དང་པོ་ཉོ་མཁན་ཡིན་པ་ཡིན་ན་ལས་ད་མར་བཅག་བྱས་ཡིན་ན་བརྒྱ་ཆ་ཉི་ཤུ་མི་ཞིག་སྟོན་མི་དགོས་ཡག་བཟོས་ཤག།

སྒེར་གྱི་ཁང་པ་བཙོང་མཁན་དེ་མང་རུ་ཞེ་པོ་ཕྱིན་བྱས་ད་ཁྲོམ་རའི་སྒང་ལ་ཡ་བཙོང་ཡག་ཁང་པ་འབྱོར་བ་དེའི་གྲངས་ཀ་དེ་མང་རུ་ཞེ་པོ་ཕྱིན་བྱས་ད་གང་འདྲ་རྡོག་རྡོག་རུ་ཞུས་པ་ཡིན་ན། སྲིད་ཇུས་གསར་པ་འདི་གའི་དེ་ཧང་སང་ཡག་ཅིག་དངོས་གནས་ད་ཆེ་ཤོས་ཁོ་ཚོ་ཟིན་ད་མཐའ་མའི་ད་ཐབས་ཤེས་རུ་འབྱོར་ན་ཐབས་ཤེས་འདི་གའི་དེ་ལྷག་བསྡད་ཡོད་རེད་ཟེར་གྱིན་ལབ་དགོས་རེད། འདིའི་ཐབས་ཤེས་འདི་གའི་དེ་བསྟན་པའི་རྗེས་ལ་ཡིན་ནའི་དང་པོ་དེ། ཉི་མ་གཅིག་གཉིས་ཀྱི་ཕན་ཐོགས་ཡོད་ན་ལས་ག་ལེ་ག་ལེ་ཉི་མ་བཅུ་ཕྱིན་པའི་རྗེས་ལ་ཡང་ད་ལྟར་གལ་སྲིད་ཡིན་ན་ད་འདི་ཉལ་ཡ་སྲིད་ཇུས་འདི་ག་དེ་མ་བསྟན་གོང་གི་གནས་སྟངས་འབྱོར་བ་འདི་དང་འདྲ་པོ་ཆགས་བསྡད་ཤག་བྱས་ཙང་གི་གནས་ཚུལ་འདི་ནས་ད་རྒྱ་ནག་གཞུང་གིས་ད་རིང་གི་ཁང་པའི་དཀའ་ངལ་འདི་སེལ་ཡག་ཡིན་ན་ཁག་པོ་ཞེ་པོ་ཅིག་ཡོད་པ་འདི་ད་མངོན་གསལ་དོད་དོད་འགྲོ་གི་འདུག། ད་ངས་དེ་རིང་ཞུས་པ་ནང་བཞིན་བྱས་ཁང་པའི་དཀའ་ངལ་ཟེར་དེ་སྐབས་རེ་སྐབས་རེ་ཁང་པའི་གོང་ཆག་ཉོ་མཁན་མེད་པ་བྱས་དེ་ཚོ་ད་ག་པར་ཡིན་ནའི་ཡུན་སྐོར་བ་དང་འཛམ་བུ་གླིང་ག་ས་ག་ལ་ཡ་དེ་ཚོ་དང་མ་འདྲ། རྒྱ་ནག་ལ་ཡ་དམིགས་བསལ་གྱི་དཀའ་ངལ་ཡོང་ཡག་གི་རྒྱུ་མཚན་འབྱོར་བ་ད་ད་རེ་ག་ས་ཡིན་ན་ཐབས་ཤེས་སྤྱི་བཏང་དེ་ཚོ་བྱས་བྱས་ཨ་ནི་དུས་ཚོད་ཐུང་ཐུང་ཞིག་ནང་ཁོ་སླར་གསོ་བྱེད་ཐུབ་ཁག་པོ་རེད་ཟེར་འབྱོར་བ་དེའི་རྒྱུ་མཚན་གྱིས་རྩ་བའི་དཀའ་ངལ་འབྱོར་བ་འདི་ཡིན་ན་རྒྱལ་ཁབ་གཞན་པ་དང་མ་འདྲ་འདི་ཁ་ཤས་བརྗོད་ཡག་རེད། དང་པོ་དེ་ཡིན་ན་ད་རྒྱ་ནག་ནང་ལོགས་ལ་ཡ་ད་ཁང་པའི་ཚོང་འདི། ཞེ་པོ་ཅིག་གལ་ཆེན་པོ་ཆགས་བསྡད་ཡོད་རེད། དེར་གལ་སྲིད་རྒྱ་ནག་གི་ལོ་རེའི་རྒྱལ་དམངས་དཔལ་འབྱོར་གྱི་བསྡོམས་འབོར་གྱི་ཕལ་ཆེར་བརྒྱ་ཆ་སུམ་ཅུ་ཞིག་ཟིན་གྱི་ཡོད་པ་འདྲ། ད་དེ་ཚོ་འབྱོར་བ་ཞེ་པོ་ཅིག་ཟིན་གྱི་རེད། རྒྱལ་དམངས་དཔལ་འབྱོར་ནང་ལོགས་ལ་ད་ཁོང་ཚོས་བརྒྱ་ཆ་བཅུ་གཉིས་འཕར་ཆ་བརྒྱ་ཆ་བདུན་འཕར་ཆ་ཅིག་ལབ་དགོས་དུས་ཡང་དེའི་ནང་གི་བརྒྱ་ཆ་སུམ་ཅུ་ཞིག། ཁང་པ་ཆགས་བསྡད་པ་རེད་ཁང་པ་ཕར་ཚུར་བཙོང་ཡག་དང་ཁང་པ་སར་བརྒྱག་ཡག་དང་དེ་གས་ཆགས་བསྡད་པ་རེད། ཨ་མི་རི་ཀའི་ནང་ཡིན་པའི་ཨ་མི་རི་ཀའི་ལོ་རེའི་རྒྱལ་དམངས་དཔལ་འབྱོར་གྱི་ཐོན་རྫས་ནང་ལོགས་ཀྱི་བརྒྱ་ཆ་བཅོ་ལྔ་ཙམ་ཞིག་གཟིགས་མོ་འདུག་ཨང། དེ་གཟིགས་དུས་བསམ་པ་རྒྱ་ནག་དང་ཨ་མི་རི་ཀ་ལས་ལྡབ་གཅིག་གཅིག་ཁང་པའི་ཚོང་དེ་གས་ཆད་ཡོད་རེད། རྒྱ་ནག་གི་དཔལ་འབྱོར་ངོས་ནས་བཤད་པས་ན། ཨ་མི་རི་ཀའི་ཁང་ཚོང་ལ་ཡང་དཀའ་ངལ་ཞི་བཞི་འཕྲད་པས་ན། ཨ་མི་རི་ཀའི་དཔལ་འབྱོར་གྱི་བརྒྱ་ཆ་བཅོ་ལྔ་ཙམ་ལ་ཡང་དཀའ་ངལ་འཕྲད་གི་རེད་མི་ཞིང་ཨ་བརྒྱ་ཆ་བྱམས་པ་དེ་གས་དེ་རྒྱ་ཆུ་རྒྱལ་ལྔ་ལ་ཡང་དཀའ་ངལ་འཕྲད་དགོས་མ་རེད་ད་རྒྱ་ནག་གི་ཁང་རྫོང་ལ་ཡང་དཀའ་ངལ་འཕྲད་པ་ཡིན་ན་རྒྱ་ནག་གི་དཔལ་འབྱོར་གྱི་རྒྱ་ཆེ་སུམ་ཅུ་ཚོ་ལ་ཡང་དཀའ་ངལ་འཕྲད་དགོས་རེད་སྤྱིར་བཏང་འདི་ཡིན་ན་གལ་ཆེན་པོ་ཞེ་བོ་གཅིག་རེད་ཤག། གཉིས་པ་དེ་ཡིན་ན་ད་རེས་ཁྱེད་རྒྱ་ནག་གི་དཔལ་འབྱོར་དཀའ་ངལ་ཆེ་ཤོས་དེ་ག་རེད་ཟེར་ན་འཛད་སྤྱོད་པས་དངུལ་བེད་སྤྱོད་བཏང་རྗེས་ད་བཅའ་ལག་ཉོ་ཡ་འབྱོར་བ་དེ་ཡིན་ན་འདང་དགོས་ཡ་མ་རེད་ད་སྔ་མོ་ཡིན་ན་རྒྱ་ནག་གི་དཔལ་འབྱོར་ཡར་རྒྱས་ཞིབ་ཆུ་མགྱོགས་པོ་འགྲོ་ཐུབ་ཡ་དེ་ག་རེད་ཟེར་ན་ཁོ་ཚོས་བཟོས་པའི་བཅའ་ལག་མང་པོ་ཞིབ་བྱས་ནས་འཛམ་བུ་གླིང་ཁོ་རང་བཙོང་ཀྱང་འཛམ་བུ་གླིང་ཟ་ཁ་བྱས་མེད་བཞིན། བཙོང་བཙོང་དེ་ནུབ་ཕྱོགས་རྒྱལ་ཁབ་དང་ལྷག་པར་དུ་ཨ་མི་རི་ཀའི་ཁྲོམ་རས་གང་བཙོང་བྱས། ཨ་འདི་ཏུག་ལྟས་པ་ཡིན་ན་འདི་ལྷོ་ཨ་ཧྥི་རི་ཀ་དང་ད་དུང་ཞི་བ་ཅིའི་ཁྲོམ་ར་ཆེན་པོ་ཡོད་སངས་པོར་བ། དངོས་གནས་བྱས་ན་ཁོ་ལྕགས་ལ་ཉོན་ཡག་གི་གི་ནུས་པ་འབྱོར་བ། འདི་ཨ་མི་རི་ཀ་ནི་ཤིན་ཡིན་ན་འཛམ་བུ་གླིང་གང་རྒྱལ་ཁབ་སུ་གང་བྱོས་མ་རེད་ཆ་ཚང་འདི་གཉེར་ཡག་ད་ཨ་མི་རི་ཀ་ཞུ་ཉེན་ཁྱི་ག་རེད་ཚོང་ཁང་ནང་ལྕགས་ལ་ཉོ་ཁ་བྱས་ན་གང་ཁོ་ལོ་རྒྱ་ནག་ནས་ཟོས་མགྱོགས་རེད་ད་ད་རི་སྐད་ཡིན་ན་ད་ཨ་མི་རི་ཀ་ད་དུ་བཙོང་ཡག་ཞི་བ་ཉུང་དྲུག་དུས་དེའི་བརྙན་ལས་མི་མང་བཅས་ཀྱིས་ཚོད་དཔག་བྱས་བྱས་ན་ལྷག་པར་དུ་དཔལ་འབྱོར་རིག་པ་དང་རྒྱ་ནག་གཞུང་ཁོ་རང་ཚོས་སློབ་བཤད་བྱས་བྱས་པས་ན། ད་ལྟའི་རྒྱལ་ཁབ་རྒྱ་ནག་གི་གནས་སྟངས་སོགས་ཚོ་བཅས་ཁོ་ཡར་རྒྱས་འགྲོ་བཞིན་པའི་རྒྱལ་ཁབ་སྐྱོ་པོ་ཆེ་ནས་ཡར་རྒྱས་འགྲོ་བའི་སྐབས་དེ་ཡིན་ན་ཁོ་ལང་ཀར་སྤྱི་བཏང་ཨ་འདི་ཞིག་འགྲོ་གོ་དེ་ག་རེ་ཟེར་ན་ད་མགོ་དེ་ཕྱི་ལོག་རུ་བཙོང། ཨ་གང་འཚམ་གྱིས་ནས་སོ་སོའི་ལུང་པའི་ནང་ལོག་གི་མི་དེ་གའི་རྒྱུ་རྫིག་པོ་ཆགས་སོང་ན་ཨ་ཕྱི་ལོག་རུ་ད་གི་བཙོང་མ་ཐུབ་ཡིན་ནའི་དཀའ་ངལ་མེད་པ་ཆགས་འགྲོ་གོ་ཕྱི་ལོག་རུ་བཙོང་པའི་ཚབ་དེ་ཡིན་ན་ནང་ལོག་གི་མིས་འཛད་སྤྱོད་པ་ཚོས་ཡིན་ན་ལྕགས་ལག་དེ་ཉོས་པ་ཡིན་ན་འགྲིག་འགྲོ་གོ་རེད། ད་ཡིན་ན་རྒྱ་ནག་དེ་ཁྱོད་བྱེད་མ་ཐུབ་ཅེས་ཏཱ་རེ་ཀེ་ཁྲེ་ཡག་གི་རྒྱུ་མཚན་གཙོ་བོ་གཅིག་ཡིན་ན་ད་འདི་རེད། རྒྱ་ནག་ནག་ལོག་ལ་ཡང་མི་ཚོས་ལྕགས་ལ་ཉོ་ཡ་དེ་མ་འདང་བ་བྱས། རྒྱ་ནག་ནང་ལ་ལྕགས་ལ་བཟོས་པ་དེ་ག་དེ་ཡིན་རྩོམ་མ་ཐུབ་པའི་དཀའ་ངལ་ཆེན་པོ་ཞིག་བཟོ་བཏང་བྱས་ཙང་ལྕགས་ལ་རིན་གོང་མང་ཆགས་ཀྱི་ཟེར་ཚུལ་དེ་རྒྱུ་མཚན་དེ་རེད། ད་དེ་ཚོ་ཆགས་ཡག་རྒྱུ་མཚན་མང་པོ་འཇོག་རེད་དེ་ནི་ནི་རྒྱུ་མཚན་གལ་ཆེན་པོ་གཅིག་ད་རིང་ངས་དེ་ཞུ་དགོས་ག་རེད་ཟེར་ན་ཁང་བཙུན་དང་འདྲ་བ་ཡོད་རེད། ག་རེད་ཟེར་ན་རྒྱ་ནག་ནག་ལོག་རྒྱ་ནག་གི་མི་སྒེར་གྱི། སོ་སོའི་ནང་གི་རྟ་རྒྱུག་སྟོབས་གསོ་བའི་རྒྱུ་དབང་ཐང་གི་ཨ་ནི་བརྒྱ་ཆ་ཕལ་ཆེན་དྲུག་ཅུ་བདུན་ཅུ་དེ་གང་ག་ཁང་པའི་ནང་ལ་ཡར་འཐིམ་བྱས་བསྡད་བྱས། ད་ཁང་པའི་ནང་འཐིམ་ཡག་ག་རེ་ཟེར་ན་ད་འདས་པའི་ལོ་མང་པོ་གཅིག་ནང་ལོག་ལ་ཡག་པས་ད་ཁང་པ་དེ་ཡིན་ན་ཧ་ལམ་ལོ་ལྔ་ལྔ་ནང་ལོག་ལ་ཡག་ཁང་པའི་རིན་ཐང་དེ་ལྡབ་གཅིག་གཅིག་འཕར་འགྲོ་དུས་དང་པོ་དེ་ཡང་ཁྱེད་རང་ལ་ཡག་སྒོར་འབུམ་གཅིག་ཡོད་པ་ཡིན་ན་ད་དེ་འབུམ་གཉིས་ཆག་འགྲོ་ལོ་ལྔའི་ནང་ལོག་ལ་ད་ལྡབ་གཅིག་གིས་ད་ཁྱེད་བཟང་ད་ག་པ་ཡིན་ན་ཡོང་གི་མ་རེད་དེ་བྱེད་དུས་མི

མ་བཏང་བ་ཅི་བྱེད་ད་མི་སྲིད་ངས་འདི་ལབ་རྒྱུ་བསམ་པ་ཡང་གཅིག་བྱས་ན་བོད་དོག་ཞུ་ཉེན་འདི་མང་པོ་གཅིག་གི་གོམ་མདོག་ཁ་བ་རེད་འོ་དེ་རྒྱ་མི་རིགས་དོག་པ་ལ་བོད་དོག་པ་ལ་ཡང་ཡུལ་སྐོར་སྤྲོ་འཆམ་ཡོང་ཉེན་ཁ་འདི་བྱས་སུ་བྱས་གོམ་མདོག་ཁ་བ་རེད་འདི་དངོས་གནས་རེད་ད་ཡིན་ནའི་ལས་ཁྱོན་ཡོངས་ཀྱི་རྒྱ་ནག་གི་འཛད་སྤྱོད་པས་རང་གི་དངུལ་བེད་སྤྱོད་བཏང་རྗེས་ཕྱི་ལོགས་ཟ་ཁང་ཟ་ཡག་བཏང་ད་ཅིག་དངུལ་བེད་སྤྱོད་བཏང་རྗེས་ཉོ་ཡག་འབྱོར་པ་དེ་ཡིན་ན་ཁྱོད་མདང་གོ་མར་ཞི་བ་ཅིག་སྐྱོ་པོ་ཆེ་ཆེ་བསྡད་བསྡད་ད་དེ་ཡིན་ན་དཔལ་འབྱོར་དཀའ་ངལ་གལ་ཆེན་པོ་ཅིག་རེད་ཡོང་ཁོ་ཡག་རྒྱུ་མཚན་གལ་ཆེན་པོ་ཅིག་ཡིན་ན། ཁོ་ཚོའི་དངུལ་དང་མ་རྩ་དེ་གང་གི་ལོག་ཡིན་ཁང་པའི་ནང་ལ་འཐིམ་བྱས་བསྡད་བསྡད་ཡོད་རེད། ཁང་པ་ཉོ་ཉན་མང་པོ་ཞུ་བཅོས་དུས་ཁང་པ་རྒྱབ་ཡ་མང་དག་ཆུ་ཆད། ད་རེ་གལ་སྲིད་རྒྱ་ནག་ནང་ལོག་ལ་སྤྱིར་བཏང་ནས་བྱས་པ་ཡིན་ན་མི་འབོར་གྱི་བརྒྱ་ཆ་དགུ་བཅུ་ཚོ་སྤྱི་ལ་ཡ་རང་དག་གི་ཁང་པ་ཡོད་ར་སོགས་རེད། ད་དེའི་ཁ་ཤས་ཀྱི་ཏི་ལའི་ཐོག་ཚིག་ལབ་ཉེར་འདུག་ཁ་ཤས་ཏི་ལའི་མ་རྩ་ལབ་ཉེར་འདུག་ད་གལ་སྲིད་ཏི་ལའི་མ་རྩ་ཡིན་པ་ཅིག་ཅིག་བརྒྱ་ཤུ་བརྒྱད་ལྔ་ཡིན་པ་ཡིན་ན་ལས་ཞོལ་ཆུ་མཐོ་པོ་རེད། སྤེན་ཚེ་གཤམ་ན་ཨ་མི་རི་ཀའི་སུམ་བརྒྱ་དང་རྒྱལ་ཁབ་རྫིག་པོ་ཞིག་རག་རེད་བ། ཅེ་ཨན་ས་རྒྱལ་ཆེན་པོ་ཞིག་རག་རེད་ཡུ་རོབ་དང་དང་མ་འདྲ་ཡིན་ད་ཁང་པ་ཉོ་ཡག་དཀའ་ངལ་དེ་ག་ཚོད་ཡོད་མ་རེད་ད་ལས་ཨ་མི་རི་ཀའི་ནང་སྤྱིར་བཏང་བྱས་པའི་ན་མི་འབོར་གྱི་བརྒྱ་ཆ་དྲུག་ཅུ་ཅི་ལ་ཡག་རང་བདག་གི་ཁང་པ་ཡོད་རེད་ད་རྒྱ་ནག་ལ་ཡག་བརྒྱ་ཅུ་བརྒྱད་ལྔ་ཡོད་པ་ཡིན་ད་ལས་ཞི་བ་ཅི་མ་འཁོར་བ་ཧའེ་ཅིན་ཛམ་བུ་ལིན་ནང་དེ་འདྲས་དཀོན་པོ་ཡིན་གྱི་རེད་རྒྱ་ཆུ་ཡལ་ང་འདིའི་ནང་ལོག་གི་མི་མང་པོ་བཞི་བཅུ་ལ་ཡང་ཁང་པ་གཅིག་གིས་མ་ཐེབས་ཅིག་ཁང་པ་གཉིས་པ་གསུམ་པ་ཉོས་ཀྱང་འདི་མང་པོ་བཞི་བཅུ་ཡོད་ས་རེད། འདི་འདྲའི་ཆེད་ཆེ། ད་ཁང་པ་འདི་གཉེར་ལ་ཡང་ཁང་པའི་གོང་འདི་བཞི་བཅུ་ལོ་ལྔ་ཚོ་ང་ཚོ་ནང་ལྡབ་གཅིག་གཅིག་ཕར་དཀྲུགས་ཡོད་ཙང། ཁང་པ་རྒྱབ་འགྱོག་དེ་ཚོ་མང་པོ་གཅིག་ཞིག་ན་ཁང་པའི་ཁོག་པགས་པོ་ཆུ་སྒོ་ཡང་བརྒྱབ་རྗེས། ཁང་པ་དེ་ཚོ་ནང་ལོག་གི་བཟང་སྤྱོད་དག་ཅིག་ཟད་ནས་ཡོད་རེད་པ། དེ་གས་གང་ག་མེད་འདི་མང་པོ་བཞི་བཅུ་ཡོད་པར་གར་སེམས་ན།

ཁང་པ་ཉོ་ཉལ་མང་པོ་ཞུ་བྱེད་ཁང་པ་ཡོད་ཉལ་མང་པོ་ཞུ་བྱེད་བཙུན་པ། ཁང་གླ་ཆུ་འཇུར་བྱ་འཛམ་བུ་གླིང་ནང་ལོག་སྤྱིར་བཏང་བྱས་པ་ན་ཁང་པ་ཉོ་ཉལ་གྱི་རིན་གོང་དང་ཁང་གླའི་རིན་གོང་འབྱོར་བ་འདིའི་བསྡུར་བ་དེ་ཡིན་ན་ཁང་བཙོང་གི་ཁྲོམ་ར་འདིའི་གནས་སྟངས་དེ་གི་འདྲ་ཡོད་མེད་ཅིག་ཞིབ་ཚོགས་མཚོན་འདུག་རེད་དཔེར་ཇི་བཞིན་ཨ་མི་རི་ཀའི་ནང་དང་ཡིན་ན་ད་ལྟ་ངས་གྲངས་ཀ་རང་ཞུ་མ་དགོས་ཅིག་སྤྱིར་བཏང་ནས་ཞུས་པས་ན། ཁང་པ་ཉོས་ཡོད་ན་ཁང་པ་འདི་བུ་ལོན་བརྒྱ་ཆའི་བརྒྱ་བཅུ་ཚིག་དངུལ་ཁང་ནས་བཟོས་ཡོད་པས་ན། སྤྱིར་བཏང་བྱས་པས་ན་གལ་སྲིད་ཁང་པ་འདི་མི་གཅིག་ལ་ཡང་བཏང་ས་རག་སོང་ན། འདིའི་ཁང་གླ་འདིའི། བ་ལོན་གྱི་དངུལ་ཁང་སྤྲད་དགོས་ར་དེ་ཡིན་ན་སྤྲད་ཐུབ་ཀྱི་རེད། ཡིན་ནའི་རྒྱ་ནག་ལ་ཐུན་སྤྲད་ཐུབ་མ་མདོང་རྒྱ་ནག་ལ་ཡིན་ན་ཁང་ལ་དེ་གི་ལྟར་རེད་འདུག་ཟེར་ན། སྤྱིར་བཏང་ལོ་རེའི་ཁང་པ་འདིའི་བ་ལོན་གྱི་བརྒྱ་ཆ་གཅིག་ཚ་ལྔ་ཚ་མི་ཞིག་རག་གི་མི་འདུག་བ་ལོན་སྐྱེལ་མཁན་དེ་ཡིན་ན་བརྒྱ་ཆ་ལྔ་ཚ་དྲུག་ཚ་འདས་རེད་དེ་གཞི་ཚུན་པ་ཁང་པ་བཏང་ནས་ཕན་ཐོག་ཡོད་མ་རེད་སྤྱིར་བཏང་ཁང་པ་བཏང་ནས་ཕན་ཐོག་མེད་ཙང། ཁང་པ་གཉིས་པ་གསུམ་ཡོད་ཉལ་ཚུལ་ཚོད་གཉེར་ནས་གསང་སྤྱོད་དང་དེ་གོ་ས་གསར་མ་ཐམས་ཅད་ཁང་པའི་ག་ད་པགས་པ་བཅུ་གོ་ཉོས་ཡས་མང་གོ་ཞུས་པ་བྱས་བྱས་ད་གང་ད། དེ་རུ་སྐྱེལ་ས་རྒྱ་ནག་ནང་ལོགས་ལ་ཡ། ཁང་པ་མི་བདེ་ཉེན་མེད་པའི་ཁང་པ་སྟོང་པ། ད་ཁོང་ཚོས་ཕལ་ཆེར་ཁང་པ་སྟོང་པ་ཟེར་དེ། ཁོའི་གོ་བར་ག་བར་གླེང་དགོས་མེད་དེ་མ་འདྲ་དེ་དེ་འདུག་སྤྱིར་བཏང་ངས་བྱས་ཚོད་དཔག་བྱས་འདི་ཟེར་དགོས་ར་བསམ་གི་འདུག་ཁང་པ་སྟོང་པ་ཟེར་གསུམ་པ། ཁང་པ་བྱེ་ངས་ཉོས་ཁང་པ་གཉིས་པ་འོ་མའི་གསུམ་པ་གཙོ་བདེ་ཟེར་དེ་མན་པ་བྱས་དེ་གི་འདི་ཁང་པ་དེ་ཁང་ལ་བཏང་མ་ཐུབ་བྱས་སྟོང་པ་བཞག་ཞེན་ཀྱོ་སྦྱོར་བ་འདིའི་རིགས་འདི་ལ་ཟུག་ཡོད་ཀྱི་ར་བསམ་གི་འདུག། གྲངས་ཀ་དེ་ཡིན་ན་བཤད་སྟངས་རྣལ་མའི་སྣ་ཚོགས་མང་པོ་ཞིབ་འདུག་ངས་ད་རིང་འདི་ཡང་བེད་སྤྱོད་བཏང་ཡོད་གར་སེ་ན་ངས་ད་གིན་ཞུ་ཡག་གི་འདི་ནིའུ་ཡོག་ཁྲམས་གསང་རྒྱུག་དེ་ག་ཁོ་ར་ནང་ལ་འཁོན་འགྱོག་གི་གྲངས་ཀ་ཞུ་གི་ཡིན་གར་སེ་ན་ནིའུ་ཡོག་ཁྲམས་དང་གསར་ཤོག་འདི་ཚོ་རིག་གི་གྲངས་ཀ་དག་འདི་ཚོ་བྲིས་པའི་སྐབས་ལ་ཡང་ཁོ་ཚོས་ཞིབ་ཞིབ་འཇུག་བྱེད་བརྟན་པོ་ཞིབ་བྱས་བྱས་མེད་བཞིན་དག་ཟུར་ཐབ་འདི་བྲིས་མར་ཆེ་ཚང་ཁོ་ཚོའི་གྲངས་ཀ་ཕལ་ཆེན་བྱས་པ་ཡིན་ན་བརྟན་པོ་ཨོ་ཚོ་ཡོད་ཀྱི་རེད་བསམ་གི་འདུག་རྩོམ་འདིའི་ནང་ལ་བཤད་བྱས་པ་ཡིན་ན་ད་རིག་གར་སེ་རྒྱ་ནག་ནང་ལོག་ལ་ཡག། ཁང་པ་སྟོང་པ། ས་ཡ་དྲུག་ཅུ་རེ་ལྔ་ནས་བརྒྱད་ཅུའི་བར་དུ་ལ་ཡོད་རེད་ཟེར་བ་རེད། ད་དེ་འདྲ་འདུག་བྱས་ཙང་ཧང་སང་ཡ་རེད་བ། ས་ཡ་དྲུག་ཅུ་རེ་ལྔ་ནས་བརྒྱད་ཅུ་ཐམ་པ་ཟེར་བ། ད་དེ་རྒྱལ་ཁབ་མང་པོའི་ཁང་པ་ཆ་ཚང་ལས་མང་ཡ་ཡོད་རེད། ད་ཁང་པ་སྟོང་པ་དེ་ག་དེ་སྡོམས་ན་དེ་ག་དེ་ཡོད་པའི་སྒང་ལ་ཡ། ལམ་སང་སེལ་ཐུབ་ཡ་མེད་པའི་དཀའ་ངལ་ཆེ་ཤོས་དེ་ག་རེ་ཟེར་ན་རྒྱ་ནག་ནང་ལོགས་ལ་ཡ་མི་འབོར་ཆུང་ཆུང་ཆུང་ཆུང་ཆུང་འགྲོ་གི་ཡོད་རེད།

ཉིས་སྟོང་བརྒྱ་ལོར་སླེབས་པའི་སྐབས་དེ་ད་ད་ལྟ་ནས་ཕལ་ཆེར་ལོ་བརྒྱད་ཅུ་མན་ཙམ་རེད། འདིའི་ནང་ལོགས་ལ་ཧ་ལམ་རྒྱ་ནག་གི་མི་འབོར་དེ་ཕྱེད་ཀ་མན་ཙམ་ཉུང་དུ་འགྲོ་གི་རེད། ཉིས་སྟོང་བརྒྱ་ལོར་སླེབས་པའི་སྐབས་ལ་ཡ་རྒྱ་ནག་གི་མི་འབོར་དེ་ཡིན་ན་དུང་ཕྱུར་བརྒྱད་ཆགས་ཀྱི་རེད་ད་ད་ལྟ་ད་ལྟ་དུང་ཕྱུར་བཅུ་བཞི་ཡོད་རེད་བ་དེ་བྱེད་དུས་ཙམ་པ་ཧ་ལམ་ཅིག་ཕྱེད་ཀ་མན་ཙམ་ཉུང་འགྲོ་གི་ཡོད་རེད་བ། ད་འདི་འདི་ག་འདི་ཁྱེད་རང་བསམ་བློ་བཏང་ན་ད་འདི་ག་སྡོམ་བྱས། ངས་ད་གིན་ཞུས་ཡག་རེད་བ་རྒྱ་ནག་ནང་ལོགས་ལ་ད་ལྟ་ཁང་པ་བརྒྱབ་ཚར་འགྱོགས་མིས་ཉོས་ཚར་འགྱོགས་ཁང་པའི་ནང་མི་བསྡད་མཁན་མེད་འགྱོགས་སྡོམས་པ་ཡིན་ན་ས་ཡ་དྲུག་ཅུ་རེ་ལྔ་ཙམ་སྟོང་པ་བྱས་བྱས་ལས་བྱས་བསྡད་ཡོད་རེད་རྒྱ་ནག་ནང་ལོགས་ཀྱི་མི་ཚང་ལ་ཆ་བཞག་པ་ཡིན་ན་མི་འབོར་གྱི་བརྒྱ་ཆ་ཧ་ལམ་དགུ་བཅུ་ཙམ་ཞིག་ལ་ཡ་ཁང་པ་ཉོས་ཚར་བྱས་རང་བདག་རང་སྤྱོད་ཡོད་རེད། འདི་དང་དུས་མཚུངས་བྱས་པ་ཡིན་ན་མ་འོངས་པའི་ལོ་དྲུག་ཅུ་ཙམ་གྱི་ནང་ལོགས་ལ་ཡ་རྒྱ་ནག་མི་འབོར་དེ་ཡིན་ན་ཧ་ལམ་ཕྱེད་ཀ་མན་ཙམ་ཉུང་འགྲོ་གི་རེད། མ་འོངས་པའི་ལོ་ལྔ་བཅུ་དྲུག་ཅུ་ཙམ་ཁང་པ་གཅིག་གསར་པ་མ་བརྒྱབ་བྱས་བསྡད་བསྡད་པ་ཡིན་ནའང་ད་ལྟའི་ཁང་པ་དེ་ག་དེ་བེད་སྤྱོད་བཏང་ཐུབ་ཡ་ཡོད་མ་རེད་ག་རེ་ཟེར་ན་མི་འབོར་ཉུང་ཉུང་དུ་འགྲོ་གི་རེད་བ་ད་ཨ་མི་རི་ཀའི་ནང་ཆ་བཞག་པ་ཡིན་ན་ད་ཨ་མི་རི་ཀའི་ནང་ལོགས་ལ་ཡ་ཁང་པ་གསར་པ་ད་ནི་བརྒྱ་དང་དགུ་རོགས་རྒྱག་གི་འདུག་སྟེ་ཡིན་ན་རྒྱ་ནག་དང་བསྡུར་བ་ཡིན་ན་དེ་ཞེ་དྲག་གི་ཉུང་ཉུང་རེད་ད་ཨ་མི་རི་ཀར་ཆ་བཞག་པ་ཡིན་ན་ཨ་མི་རི་ཀའི་ནང་གཅིག་ནས་མི་འབོར་དེ་མང་འགྲོ་གི་ཡོད་རེད། གཙོ་བོ་དེ་ནི་གལ་ཆེ་ཤོས་ག་རེ་ཟེར་ན་ཨ་མི་རི་ཀའི་ནང་ལོགས་ལ། ཕྱི་རྒྱལ་ནས་ཨ་མི་རི་ཀའི་ནང་གནས་སྤོས་བྱེད་མཁན་མི་དེ་ད་གང་ལྟར་ལོ་ལྟར་བྱས་ས་ཡ་མང་པོ་ཡོང་གི་ཡོད་རེད་པ། འདི་གའི་གང་ག་ལོ་ཁང་པ་མེད་པ་བྱས་ཡོང་གི་ཡོད་རེད་ཨ་མི་རི་ཀར་སླེབས་དུས་དཀའ་ལས་རེ་བརྒྱབ་ལས་ཀ་རེ་བྱས་ལོ་གཅིག་གཉིས་ཕྱིན་ཚར་སོང་ན་ཁང་པ་ཉོ་གི་རེད་བྱས་ཙང་ཁོ་ཁང་པ་གསར་པའི་དགོས་མཁོ་འབྱོར་པ་དེ་ཁོ་སྤྱིར་བཏང་བྱས་ན་ཡར་ཡོང་གི་ཡོད་རེད། ད་ཁང་པ་གསར་པའི་དགོས་མཁོ་མེད་པའི་ལུང་པ་དེ་ཚོ་དེ་འདྲ་དཔེར་ན་ཆ་བཞག་པ་ཡིན་ན་ཉི་ཧོང་བལྟས་པ་ཡིན་ན་ད་ཉི་ཧོང་མི་འབོར་དེ་ཡིན་ན་ཡང་ཉུང་ཉུང་ཉུང་ཉུང་ཉུང་འགྲོ་མཁན་དེ་རེད་བ། འདི་འདྲ་སོང་ཙང། ཉི་ཧོང་གི་ཁང་པའི་རིན་གོང་དེ་ཆིག་སྟོང་དགུ་བརྒྱ། བརྒྱད་ཅུ་གྱ་གྲངས་མཇུག་དུས་ཙམ་པ་ལ་ཡ་ཞེ་པོ་ཅིག་མར་ཟག་བྱས་ཁ་ཤས་ལ་ད་བརྒྱ་ཆ་དྲུག་ཅུ་བདུན་ཅུ་ཙམ་མར་ཟག་ཡོད་རེད། ཟག་པའི་རྗེས་ལ་ད་ལྟ་བར་དུ་ད་ལོ་ཉི་ཤུ་རྩ་གྲངས་གཅིག་ནང་ལོགས་ལ་ཡ། ཁང་པའི་གོང་ཧ་ལམ་དམའ་བར་བབས་སོང་ཅེས་བྱས་ཏེ་ཅེས་བསྡད་བསྡད་ཡོད་རེད་ད། ད་གང་ལྟར་རྒྱ་ནག་གི་ད་ལྟའི་དཀའ་ངལ་དེ་ཚོ་ལམ་སང་སེལ་མ་ཐུབ་ཡག་རྒྱུ་མཚན་དེ་ཡིན་ན་ཁོ་རྩ་བའི་ཐོག་ནས། ཁང་པ་ད་ལྟ་འགོ་ནས་རྒྱབ་ཡ་མང་དྲགས་ཐག་ཆོད་འདི་ག་འདི་ཡིན་ན་རྒྱ་ནག་མི་འབོར་དེ་མཇུག་མ་མར་ཉུང་ཉུང་ཉུང་འགྲོ་དུས་ཁང་པའི་དགོས་མཁོ་ཁོ་རང་ཉུང་ཉུང་ཆགས་བསྡད་རེད་ད་དཀའ་ངལ་དེ་ཚོ་ཡིན་ན་ཉིན་མ་གཅིག་གཉིས་ནང་བྱུང་འགྱོགས་འདི་ག་མ་རེད་ལོ་མང་པོའི་ནང་ལ་ཡ་ག་ལེ་ག་ལེ་ནག་མ་ཟུ་ནས་ས་རྒྱ་ཆེར་ཆེར་ཆེར་ཆེར་ཕྱིན་འགྱོགས་འདི་རེད་འདི་སྔོན་ནས་ལོ་བཅུ་བཅོ་ལྔའི་གོང་ནས་མི་མང་པོས་ལབ་ཚར་བ་རེད་རྒྱ་ནག་ནང་ཁང་པ་རྒྱབ་ཡ་མང་དྲགས་ཐག་ཆོད་གི་འདུག་མིའི་མི་འབོར་གྱི་དགོས་མཁོ་དང་དེ་ཚོ་བལྟས་པ་ཡིན་ན་ཁྱོད་ནི་འཁོར་ད་ཨང་ཀི་སྙེ་དེ་ག་ཙམ་ཅིག་ལ་ཡ་རྩིས་བྱེད་ཡ་གཅིག་ལ་ཡང་སླད་བསྐོར་བ་བསྡོམས་གྲངས་གཅིག་དང་གཅིག། བསྡོམས་པས་ཡིན་ན་ནི་གཉིས་ཆགས་གཅིག་དང་གཅིག་བསྡོམས་བྱས་དྲུག་བདུན་ཆགས་ཀྱི་མ་རེད་པ། ཁང་པ་དག་དེ་ཚོ་ཚོང་དུས་ད་གྲངས་ཀ་རྩིས་བྱེད་ཡ་ཏག་ཏག་བསྡོམས་བསྐོར་ཏེ་བསྡོམས་བསྐོར་ཐུབ་ཡ་མི་འདུག་ཟེར་ལབ་དེ་ལས། དེའི་རྒྱུ་རྐྱེན་དེ་ཚོ་ངས་དེ་ཉིན་གྱི་ལས་རིམ་དེ་ན་ཞུས་ཡོད། རྒྱ་ནག་ས་གནས་གཞུང་གི་དཔལ་འབྱོར་ཡོང་ཁུངས་དག་དེ་ཚོ་གང་ག་ཁང་པའི་ཚོང་དང་ས་བཙོང་ཡ་ལ་ཁེལ་བསྡད་ཡོད་ཙང་སོ་སོའི་ཁེ་ཕན་ཆེད་དུ་ཡང་དེ་ཁང་པའི་རིན་ཐང་དང་ཡར་འབུད་རྒྱག་བརྒྱབ་བྱས

གལ་སྲིད། པེན་ཆེ་སོན་ཕྱི་རྒྱལ་བཙོང་ཡ་ཅ་ལག་དང་གཅིག་ཚན་རིག་ལག་རྩལ་གསར་གཏོད་བྱེད་ཡ་དང་དེ་ཚོ་ཡིན་ན་དེར་གལ་སྲིད་རྒྱ་ནག་དཀའ་ངལ་འཕྲད་ཡ་དེ་ཡིན་ན་གལ་སྲིད་ཞི་ཅིན་ཕིང་གི་ཕྱི་འབྲེལ་སྲིད་ཇུས་རྒྱ་ནག་རྒྱལ་ནང་གི་སྲིད་ཇུས་དེ་དང་འབྲེལ་བ་བྱེད་ཆེད་ཡིན་ན་ཞི་ཅིན་ཕིང་གི་ནོར་འཁྲུལ་ཡིན་པ་ཆ་བཞག་གི་ཡིན་ན་ད། ད་ལྟ་རྒྱ་ནག་གི་ཁང་ཚོང་འཕྲད་པའི་དཀའ་ངལ་འབྱོར་བ་ད་དེ་མ་ཚང་ཞི་ཅིན་ཕིང་དང་འབྲེལ་བ་ཡོང་གི་རེད་པ་ད་ག་རེ་ཡིན་ན་ཡིན་ནའི་ལས་གཙོ་བོ་དེ་ཡིན་ན་ཞི་ཅིན་ཕིང་མ་རེད་ཟེར་བ་རེད། གཙོ་བོ་དེ་ཡིན་ན་རྒྱ་ནག་ཁོ་རང་ཚོའི་ཁང་ཚོང་གི་དཀའ་ངལ་དེ་ཡིན་ན་ད་ལོ་ཉི་ཤུ་ཚོའི་གོང་ནས་གོམ་པ་རྒྱབ་དུས་ཁོ་ནས་འགྲོ་སའི་ལམ་ཁ་ཅིག་ནོར་བྱས་ཅིག་རྔམ་བརྗིད་ཅིག་མ་གཏོགས་ད་དཀའ་ངལ་དེ་མ་སེལ་བར་ཁོ་ག་འབུ་མོ་སྣེ་དྲངས་བྱས་ཏེ་མ་འདོད་རང་འདོད་ཅིག་ཆགས་བསྡད་ཡོད་རེད། གལ་སྲིད། རྒྱ་ནག་ཁང་པའི་དཀའ་ངལ་དག་ཚོ་འཕྲད་བཞིན་པ་འབྱོར་བ་ལོ་བཅུའི་གོང་ལ་ཡ་སེལ་ཡ་ཐབས་ཤེས་བྱས་བྱས་སུར་གྱོང་རག་གི་ཡིན་ན་སུར་ཡ་ཁེ་བཟང་རག་གི་ཡིན་ན་དེ་ག་གསལ་པོ་ཅིག་དེ་སྐབས་དེ་བཟོ་ཐུབ་ཡོད་པ་ཡིན་ན་རྒྱ་ནག་དཔལ་འབྱོར་ཆ་ཤས་གཞན་པ་དེ་ག་དེ། ཡག་པོ་ཡོད་ཙང་ཁང་ཚོང་གི་དཀའ་ངལ་འཕྲད་པས་མི་མང་ལ་ཡར་ཤུགས་རྐྱེན་སྦྱོར་རོགས་འཚོ་བ་ལ་ཡར་ཤུགས་རྐྱེན་འདི་ག་དེ་ནི་ད་ག་ཙམ་ཐེབས་ཀྱི་མ་རེད། ད་ཡིན་ན་ལས་ད་ལྟ་ཁོ་ཁང་པའི་ཚོང་གི་དཀའ་ངལ་འཕྲད་སྦྱོར་རོགས་དུས་ཚོད་དེ་ག་འདྲ་ཅིག་ལ་འཕྲད་འདུག་ཟེར་ན་རྒྱ་ནག་གི་ཕྱི་རྒྱལ་བཙོང་ཡ་ཅ་ལག་དེ་ག་དེ་ཉུང་རུ་ཕྱིན་རྒྱ་ནག་ནང་ལོགས་བཟོ་གྲྭ་དེ་ཉུང་རུ་ཕྱིན་མིའི་ལས་ཀའི་གོ་སྐབས་དེ་མར་ཤོར་ཕྱིན་ཕྱི་རྒྱལ་གི་ད་ཨ་མི་རི་ཀའི་གཙོ་བོ་བྱས་པའི་དེ་ཚོ་གང་ལོག་རྒྱ་ནག་ལ་ཡང་དཔལ་འབྱོར་བཀག་སྡོམ་དང་ཅིག་མང་པོ་ཅིག་དཀའ་ངལ་འདི་ག་གང་ག་འཕྲད་པའི་སྐབས་དེ། ད་ཁང་ཚོང་སྔོན་མ་ནས་ཡོད་པའི་དཀའ་ངལ་དེ་ག་དེ་ནི་དེ་རིང་ད་ནད་མ་སོས་ནས་སྡོད་ཡག་དེ་ནི་རྒྱ་ནག་གཞུང་གིས་ད་ཐབས་ཤེས་ཡག་པོ་བྱེད་ཐུབ་ཡོད་མ་རེད་ཟེར་བྱས་ཟེར་མཁན་མང་པོ་ཞེ་དྲག་འདུག་བྱས་བྱས་ད་ག་ད་དེ་རིང་ཁ་སང་རྒྱ་ནག་གི་དཔལ་འབྱོར་གི་དཀའ་ངལ་ནང་ལོགས་ནས་དཀའ་ངལ་མངོན་གསལ་དོད་ཤོས་མི་དམངས་དང་ཐད་ཀར་འབྲེལ་བ་ཆེ་ཤོས་ཡོད་པའི་དཀའ་ངལ་དེ་ག་ནི་ཁང་ཚོང་དཀའ་ངལ་འཕྲད་བསྡད་པ་རེད་འཕྲད་མ་ཟད་ངས་དེ་རིང་ཞུས་པའི་རྒྱུ་མཚན་དེ་ཚོར་བརྟེན་བྱས་དཀའ་ངལ་དེ་ཡིན་ན་ལས་སླ་པོ་འདི་རྙེད་ཐབས་ཤེས་དེ་ཚོ་བྱས་བྱས་སེལ་ཡ་ཡོད་པ་མ་ཡིན་པར་དེ་རྩ་བའི་ཐོག་ནས་ཁོ་མི་འབོར་དང་ཁང་པའི་གྲངས་ཀ་དག་དེ་ཚོ་ཁོར་ཕེབས་རྒྱུ་ནི་འགབ་མཚུངས་ཡང་མེད་པ་ཆགས་བསྡད་ཡོད་རེད་དེ་འདྲས་སོང་ཙང་དཀའ་ངལ་དེ་ཡིན་ད་ཆེ་རུ་ཆེ་རུ་འགྲོ་མདོག་ཁ་པོ་རེད་ཟེར་བྱས་མང་ཆེ་ཟེར་འདུག་བྱས་བྱས་ད་དེ་རིང་ང་ཚོའི་རྒྱས་བཤད་ལས་རིམ་ད་ག་མཇུག་སྒྲིལ་གྱི་ཡིན།